གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང། ང་ནི་མོ་དོམ་ལགས་ཡིན། དེ་རིང་མོ་ལགས་ཀྱིས་ཁྱེད་རྣམ་ཚོར་ཡ་གྲ་སྒྲིག་བྱས་པའི་སྒྲུང་དེའི་མིང་ནི་ཡ་པོ་ལགས་ལ་ཡ་ཏན་ཏན་ཐབས་ཤེས་ཡོད་རེད་ཟེར་གོ་རེད། གཤམ་ལ་ཡ་མོ་ལགས་ཀྱིས་འགོ་བཙུགས་བྱས་སྒྲུང་དེ་བཤད་ཀྱི་ཡིན་ད།

གཡོན་ས་ག་བཞི་རག་ཆུ་མོ་རེད། རྟག་པར་རེ་ཞིག་བདུད་སྟོང་དེ་གོན་བཅས་བླ་བྲག་ཡར་འགྲོ་གི་ཡོད་རེད། ཡང་གཡོན་ས་གཟུགས་པོ་ཡར་ཆེར་ཆེར་ཆེར་འགྲོ་དུས་བདུད་སྟོང་དེ་ཆུང་དྲགས་གི་ཡོད་རེད། ཨ་མ་ལགས་ཀྱིས་ཉིན་མོ་གཅིག་གཡོན་ས་ལ་ཡར། གཡོན་ས། མི་སྡོད་ད། ལྟ། རང་ལ་ཡ་སྟོད་ཐུང་འདི་ཆུང་དྲགས་པ་ཆགས་ཤག་ཨ་མ་ལགས་ཀྱིས་སྟོད་ཐུང་འདི་ག་ཚོད་བཀྲུས་ན་ཡང་འདིའི་སྒང་གི་ནག་རྩི་དང་ཞག་རྩི་དེ་གས་ཅང་དག་གི་མི་འདུག་ལྟ་ཐི་ཕ་གཡུག་ཞོག་མགོ་སུ་ལབ་རེད་ཡོ་སེ་གིས་མིན་ཨ་མ་ལགས་གཡུག་མིན་པོ་ལགས་ལ་ཡ་ཏན་ཏན་ཐབས་ཤེས་ཡོད་རེད་ཟེར་ལབ་བྱས་སྟོད་ཐུང་དེ་ཁྱེར་བྱས།

པོ་ལགས་ཀྱིས་གཡོད་ས་གི་ཁྱི་པའི་ལག་པ་ཅི་ཡང་རེད་དེ་ཡ་ཟི་རྩི་ཤི་གནང་རྗེས། ཨུམ། ད། པོ་ལགས་ཀྱི་བསམ་བློ་ཅིག་དང། སུ་ལབ་རྗེས་ཡང་པོ་ལགས་ཀྱི་བྱམས་བརྩེ་ཁྱི་རྗེ་ཁ་ཁྲ་ཁ་ཁྲ་ཁ་ཁྲ། ཀོ་བོ་ཁྱི་རྗེ་ཡང་སེམས་མ་སེམས་རྗེས། ཨུམ་གཡོད་ས། པོ་ལགས་ཀྱིས་ད་རེས་རང་གི་ལག་པ་འཕྱིད་ཡག་གི་རས་དེ། རང་ལ་ཡ་གོས་ཐུང་སྒང་བཏགས་ཡག་གི་ཐོབ་ཅི་ཞིག་བཙེམས་ཡོད་ད་ཟེར་ལབ་རེད། ཡོ་སེ་གིས་པོ་ལགས་ལ་ཡ་པོ་ལགས། ཨ། ཡག་པོ་ཞེ་དྲག་བྱུང་སོང། ངའི་གོས་ཐུང་འདི་རྟག་པར་མར་བུད་འགྲོ་གི། གལ་སྲིད་ཐོབ་ཅི་དེ་གོས་ཐུང་ཐག་པའི་སྒང་ལ་བརྒྱབ་པ་ཡིན་ན་གོས་ཐུང་ཅང་བུད་པ་མི་འདུག་ཟེར་ལབ་རེད། དེ་ནས་ཡང་དུས་ཚོད་རིང་པོ་འགྲོ་དུས་ཉིན་མོ་གཅིག་ཡོ་སེ་གི་ཨ་མ་ལགས་ཀྱིས་ཡོ་སེ་ལ་ཡ། ཡོ་སེ།